ཨ་ནེ། ཨོ་ད་དེ་འདི་འདྲ་ཞིག་ཆགས་པ་རེད། ད་བདག་གིས་སྐུལ་མ་བཤད་དེ་སྤང་མི་བྱ་ཞེས་པར་བ་ད་ད་འདྲ་བི་གི་ཆུ་ཡི་དཀྱིལ་འཁོར་དང་ཨ་ནེ་བི་གི་དབང་ཆེན་གསེར་གྱི་ས་གཞི་གཉིས་ཀྱི་བི་གི་ཁི་གཉིས་ཀ་གི་མཉམ་འདུས་ལ་ཕྱོགས་གཅིག་ལ་བཤད་ནས་རྒྱ་ཁྱོན་འདྲ་པོ་དེ་ག་ཚད་རེད་ཟེར་ན་དེ་ནི་འབུམ་ཕྲག་བཅུ་གཉིས་དང་དེ་ནི་སྟོང་ཕྲག་གསུམ་དང་བརྒྱ་ཕྲག་ནི་ཕྱེད་དང་ལྔ་ནི་ཁོ་ནའོ་ཟེར་དེའི་རྒྱ་ཁྱོན་དེ་བཤད་པ་རེད།

ཆགས་སྡང་རབ་བསྐྱེད། རྟག་ཏུ་ཟིན་ཟིན་ལྟ། དེ་ལ་ཁམས་རབ་ཁམས་འབྲིང་ཁམས་ཐ་མ། ཁམས་རབ་དེ་ལ་རི་རྒྱལ་དུ་གྲུབ་པ་ཡིན། དེ་ནས་ཁམས་འབྲིང་ལ་གསེར་གྱི་རི་བདུན་དུ་གྲུབ། ཁམས་ཐ་མ་དེ་ལ་གླིང་བཞི་གླིང་ཕྲན་བརྒྱད་བ་དང་བཅས་ཏེ་ཁམས་ཐ་མ་ལ་བརྟེན་ནས་གྲུབ་པ་ཡིན། བ་དང་བཅས་ཏེ་ཞེས་པར།

ད་འདི་ང་ཚོ་ནམ་རྒྱུན། མཎྜལ་དང་འབྲེལ་བ་ཞིག་རག་ཡོད་རེད་མཎྜལ་ཞིག་དུ་ཁ་བཏགས་དེ་བྱེད་འདི་བྱེད་དེ་ཨ་ནི་མཎྜལ་དེ་སང་གཏོང་དགོས་ཀྱི་ཡོད་རེད་བ་ཨོ་བྱས་ན་དེ་མཎྜལ་དང་འབྲེལ་བ་ཡོད་རེད་ཨ་ཇི་མ་དེ་ནི་དེ་ད་ཁོ་དེ་འབྲེལ་བ་ཡག་ཤོས་མང་པོ་ཡོད་རེད་བ་ཨ་དུར་བྱེད། དེ་ནི། དེ་རི་རབ་ཁོ་རང་གི་དེ་ནི་སྤྱི་བཏང་ནས་དཔག་ཚད་ཡག་མ་ཡག་མ་བྱེད་ན་རྔམ་སྲིད་ན་འདྲ་སྔོ་སྲིད་ན་འདྲ་སྤང་སྲིད་ན་འདྲ་འོ་དེ་ཡག་མ་བྱེད་ཀྱི་ན་དེ་ནི།

ཁྲི་བརྒྱད་རེ་ཡོད་རེད་བ། ཨོ་བྱས་ན། ད་རི་བརྒྱད་རེད་བ། བརྒྱད་གི་ནང་ནས་ཨ་ནི། ཕྱེད་ཕྱེད་དབྲི་ཟེར་ཡག་དེ་ག་རེ་ཟེར་ན། ད་ན། གསེར་གྱི་རི་བདུན་ན་དང་པོ། གཉའ་ཤིང་འཛིན་རེད་བ་དེ་རི་རབ་ཀྱི་དེ་ནི་ཆུ་མཚམས་ཡན་ཆད་ཀྱི་ཕྱེད་ཀ་ཡོད་ཕྱེད་ཀ་ལ་སླེབས་པ་ཡིན། ཕྱེད་ཀ་བཅད། དེ་ནས་གཤོལ་མདའ་འཛིན་དེ། གཉའ་ཤིང་འཛིན་གྱི་ཕྱེད་ཀ་ཡིན།

ཕྱིའི་རྒྱ་མཚོ་དང། དེ་ནི། མཚོ་ནང་མ་དེ་དང་འདྲ་གི་ཡོད་མ་རེད། ནང་མ་དེ་ཡིན་ན་ཡན་ལག་བརྒྱད་ལྡན་གྱི་ཆུ་ཅི་ནི་བས། ཆུ་ཡག་པོ་ཞིག་དག་ཡིན་སྲིད་ཡོད་རེད། དེ་ནི་དེ་ལ། ཀླུ་ཡི། རྒྱལ་པོ་དང་བཟོ་དཀའ་བ་དེ་ནི། མང་ཆེ་བ་དེ་ནང་ལ་གནས་པ་ཡིན། དེ་ནི་ཀླུ་གི་དེ་ནི། ཁ་ཧྲུལ་པོར་ལྟ། རོལ་རོལ་པའི་མཚོ་ཡིན། དེ་བཞིན་དེ་ནི། དེ་སྐྱེས། དེ་བར་བདུན་དེ་ལ་དེ་ནི་རོལ་པའི་མཚོ་ཟེར་གྱི་རེད། དེ་དག་བར་བདུན་རོལ་རོལ་མཚོ་ཡིན། འདུ་བྱེད།